ད་རིང་ང་ཚོ་འགྲོ་ཡས་དེ་ད་ཁ་སང་མཚམས་ནས་མར་འགྲོ་ཡས་ཡིན་ད། བྱས་ན་ཆོས་བདག་ཡོད་པར་འཛིན་པ་ཡང་ལ་ལ་མེ་ཡོད་པར་འཛིན་པ་ལྟ་བུའི་དོན་གཞན་ཞིག་ཡོད་པར་འཛིན་པ་མིན་ཏེ། རང་གི་སེམས་ཕྱིའི་ཡུལ་དང་ནང་གི་ཡུལ་ཅན་དུ་སོ་སོར་རྒྱང་ཆད་དུ་སྣང་བ་ན་ཇི་ལྟར་སྣང་བ་དེ་བཞིན་དུ་གྲུབ་པར་འཛིན་པས་དེའི་གཉེན་པོར་ཡུལ་ཡུལ་ཅན་དུ་སྣང་བ་དེ་གཟུང་འཛིན་རྫས་གཞན་དུ་མ་གྲུབ་ཅེས་སྟོན་གྱི། གཟུང་འཛིན་དོན་གཞན་དུ་དེ་ལ་མེད་དོ་ཞེས་སྟོན་པ་མིན་ནོ། འོ་ད་དོ་དེ་ནི་ལས་སོ། ད་གཙོ་བོ། འདིའི་སྐབས་སུ་གནོད་འཇོམས་མཁན་པོའི་བཞེད་པ་དགག་གི་ཡོད་རེད་བ། གནོད་འཇོམས་མཁན་པོས་ཡོངས་གྲུབ་སྟོང་གཞི་བྱས་ནས་ངོ་བོ་ཉིད། དང་པོ་གཉིས་ཀྱིས་སྟོང་བ་དེ། ཨ་ནི། ཆོས་ཀྱི་བདག་མེད་ཡོངས་གྲུབ་ཟེར་ནས་ད་འདུག་སེ་ལབ་ཀྱི་ཡོད་རེད། དེ་ཡིན་ཡང་དེ། མདོ་ཡི་དགོངས་པ་ལེན་ཡོད་འདི་གང་ལ། མེད་ནི་མེད་ཀྱིས་སྟོང་ངོ་ཟེར་དེའི་རྐྱེན་དུ་རྣ་བ་དང་སྣ་དང་ལྕེ་དང་ཐུགས་སུ་བྱ་བར་བ་ལྟར་དེ་ཡི་འདོད་པ་དགག་བྱེད་ལྟར་དགག་དང་བྱེད་ཡོད་འདི་གང་ལ། ཨ་ནི་ཆོས་ཀྱི་དྭངས་མས་ཡོངས་གྲུབ་བསྟན་ལ་འབད་ཡོད་འདི། ཆོས་ཀྱི་དྭངས་ཚིག་ལྷས་སྐྱེས་ཀྱི་ཤེས་གང་ལ་ཆོས་ཀྱི་བདག་ཏུ་འཛིན་པ་དེ་ཉིད་སྟོང་ཆེན་བཟུང་ནས་སྟོང་བ་བསྟན་ལ་འབད་གོ་བུར་བལྟ། རེད་མ་གཏོགས། ཨ་ནི་དོན་བྱེད་ཅེས་རེ་བ། ད་བློ་ཡིད་ཀྱི་འཛིན་ཚུལ་ལས་ལོགས་སུ་དོན་གཞན་ཞིག་ཡོད་པར་འཛིན་པ་ལྟ་བུའི་དེ་འདྲའི་གི་སྟོང་བ་གཏན་ལ་འབེབས་སྟངས་ཅིག་ཡོད་མ་རེད་དཔེར་ན་ཆོས་ཀྱི་བདག་འཛིན་ཡོང་དུས་གང་ལ་དགག་གཞི་ཆོས་ཅན་དེ་ཉིད་དགག་བྱ་དེའི་ངོ་བོར་གྲུབ་པར་འཛིན་གྱི་ཡོད་རེད་མ་གཏོགས། དུ་ལྡན་ལ་ལ་མེ་ཡོད་པར་འཛིན་པ་ལྟ་བུ། དགག་གཞི་དེའི་སྟེང་དུ་ཨ་ནི་དགག་བྱ་དོན་གཞན་ཞིག་ཡོད་པར་འཛིན་པ་མ་རེད་བ། ད་འཛིན་ཚུལ་ག་རེ་རེད་ཟེར་ན། རང་གི་སེམས་ཕྱིའི་ཡུལ་དང་ནང་གི་ཡུལ་ཅན་དུ་སོ་སོར་རྒྱང་ཆད་དུ་སྣང་བ་ཟེར་ལབ་དུས། དཔེར་ན། གཟུགས་ལ་སྦྱར་བ་ཡིན་ན་ནང་གི་སེམས་གཟུགས་འཛིན་ཤེས་པ་དེ་དང་ཕྱི་རོལ་གྱི་ཡུལ་གཟུགས་གཉིས་པོ་དེ། འབྲེལ་མེད་དམ་ཡང་ན་རྒྱང་ཆད་དུ་སྣང་ཞིང་སྣང་བ་དེ་བཞིན་དུ་རྒྱང་ཆད་དུ་གྲུབ་པར་འཛིན་གྱི་ཡོད་རེད་བ། ད་ཕྱི་རོལ་དོན་དུ་གྲུབ་པར་འཛིན་ཡོང་དུས་སྒང་ལ། འཛིན་གྱི་ཡོད་དུས། དེ་འདྲ་བའི་ཆོས་ཀྱི་བདག་འཛིན་དེའི་གཉེན་པོར། ཡུལ་ཡུལ་ཅན་དུ་སྣང་བ་དེ་གཟུང་འཛིན་རྫས་གཞན་དུ་མ་གྲུབ་ཟེར་སྟོན་དགོས་རེད་ཟེར་ད་ཡུལ་ཡུལ་ཅན་རྒྱང་ཆད་དུ་སྣང་བ་དེ་ཇི་ལྟར་སྣང་བ་ལྟར་དུ་རྫས་གཞན་དུ་མ་གྲུབ་པ་ཟེར་མ་གྲུབ་པ་དེ་སྟོང་བ་ཡིན་པ་ཡིན་ཙང་སྟོང་ཉིད་ཡིན་པ་ཡིན་ཙང་དེའི་སྟོང་ཉིད་དེ་གཏན་ལ་འབེབས་དགོས་པ་རེད་མ་གཏོགས་དེ་འདྲའི་གཟུང་འཛིན་རྫས་གཞན་གྱིས་སྟོང་བ་དེ་སྟོང་གཞིར་བཟུང་ནས་གཟུང་འཛིན་དོན་གཞན་དུ་དེ་ལ་མེད་དོ་ཟེར་ནས། དེ་ནས་འདུག་སེ་བྱས་ནས། སྟོན་ཡས་ཡོད་མ་རེད། ཟེར་བ། ཨེ་ཕྱི་རོལ་དོན་འཛིན་གྱི་རྟོག་པ་དེ་ཡིས་གཟུང་འཛིན་རྫས་གཞན་གྱིས་སྟོང་བ་དེ་ཉིད་དམིགས་ཡུལ་དུ་བཟུང་ནས་གཟུང་འཛིན་རྫས་གཞན་དུ་གྲུབ་པ་དེ་འཛིན་གྱི་ཡོད་མ་རེད་བ། ད་གཙོ་བོ་འགྲོ་སྟངས་དེ་དེ་རེད། ཨེ་ནས་ད་དེ་ནས་མར་རིམ་པ་བཞིན་དུ་ད་དེ་ཚོ་གཅིག་པ་འདྲ་བོ་ཅིག་འགྲོ་གི་ཡོད་པ་ཡིན་ཙང་མགྱོགས་སེ་མར་འགྲོ་ན་འགྲིག་གི་འདུག་བ། ད་དེས་ན་དབུས་མཐའི་འགྲེལ་བཤད་ལས་ཀྱང། གཙུག་ལག་ཁང་དགེ་སློང་ལ་སོགས་པས་སྟོང་པ་ལྟར་མིན་གྱི་ཐག་པ་སྦྲུལ་གྱིས་སྟོང་པ་ལྟར་ཡིན་པར་གསུངས་ཏེ། ཆོས་བདག་གིས་སྟོང་ཚུལ་གཞན་ཡང་དེ་ལྟར་རོ། སློབ་དཔོན་བློ་བརྟན་གྱིས་དབུས་མཐའི་འགྲེལ་བཤད་ཀྱི་སྐབས་སུ། ཨ་ནི་ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་གཏན་ལ་འབེབས་ཡོང་དུས་གང་ལ་སྟོང་གཞི་དེ་དགག་བྱ་དེས་སྟོང་པ་རེད་ཟེར་ལབ་དུས་སྟོང་གཞི་ཆོས་ཅན་དེ་དགག་བྱ་དེའི་ངོ་བོར་མ་གྲུབ་པ་ལ་བཞག་དགོས་རེད་མ་གཏོགས། གཙུག་ལག་ཁང་དགེ་སློང་ལ་སོགས་པས་སྟོང་པ་ཟེར་དུས་གཙུག་ལག་ཁང་ཟེར་ལབ་ན་དཔེར་ན་ཁང་པ་གཅིག་ཡོད་པ་བྱས་ད་ང་ཚོ་ད་དགོན་པ་གྲྭ་ཚང་ཟེར་ཡོད་རེད་བ། ཁང་པ་དེའི་ནང་ལོགས་ལ་དགེ་སློང་མི་འདུག་ཟེར་ལབ་ན་ཁང་པ་དང་དགེ་སློང་གཉིས་པོ་དེ་བྱས་ཡོང་ནས་དོན་གཞན་གྱི་ཆ་དེ་ཡོད་ར་བ་འོ་དེའི་སྟོང་ཚུལ་དེ་མ་རེད། འོ་ན་ག་རེ་རེད་ཟེར་ན་ཐག་པ་སྦྲུལ་གྱིས་སྟོང་པ་ལྟར་ཡིན་པར་གསུངས་ཏེ་ཟེར་དུས། ཐག་པ་སྦྲུལ་དུ་འཁྲུལ་ཡོང་དུས་གང་ལ། ཐག་པའི་སྟེང་དུ་སྦྲུལ་ཡོད་པ་དང་ཐག་པ་ཁྱད་གཞི་བྱས་ནས་དེའི་སྟེང་དུ་སྦྲུལ་ཡོད་པ་དེ་འདྲའི་འཁྲུལ་སྟངས་མིན་པ་བྱས་ནས། ཐག་ཁྲ་གང་ཡིན་པ་དེ་ཉིད་སྦྲུལ་གྱི་ངོ་བོར་གྲུབ་པར་འཁྲུལ་གྱི་ཡོད་པ་ཡིན་ཙང། ཐག་ཁྲ་སྦྲུལ་གྱིས་སྟོང་པ་གཏན་ལ་འབེབས་པ་དེ་ཐག་པ་དེ་ཉིད་སྦྲུལ་མ་ཡིན་ཟེར་ནས་སྟོན་དགོས་ཀྱི་ཡོད་ར་བ་འོ་དེ་ནང་བཞིན་ཡིན་ར་བ། དེ་ནས་ཆོས་བདག་གིས་སྟོང་ཚུལ་གཞན་ཡང་དེ་ལྟར་རོ་ཟེར་ལབ་དུས་ད་གིན་གསུངས་ཡག་དེ། ཨ་ནི་ཕྱི་རོལ་དོན་དུ་གྲུབ་པས་ཀྱིས་སྟོང་པ་གཏན་ལ་འབེབས་སྟངས་དེ་ཤེས་ཀྱི་ཡོད་ར་བ་དེ་ཆོས་བདག་བྱས་པ་ཡིན་ན། དགག་བྱ་ཕྱི་རོལ་དོན་དུ་གྲུབ་པ་ཆོས་བདག་དེ་ལ་སྦྱར། ད་ཆོས་བདག་གཞན་ཟེར་ལབ་ན། ངོ་བོ་དང་ཁྱད་པར་དུ་ཀུན་བཏགས་པའི་ཀུན་བཏགས་རང་གི་མཚན་ཉིད་ཀྱིས་གྲུབ་པ་དེ་དགག་བྱའི་ཆོས་བདག་ལ་བཞག་བྱས་ནས་དེས་སྟོང་ཚུལ་དེ་ཡང་དགག་གཞི་ཆོས་ཅན་དེ་དགག་བྱ་དེ་ཡི་ངོ་བོར་མ་གྲུབ་པ་ལ་བཞག་དགོས་པ་རེད། རེད་བ། ཆོས་བདག་གིས་སྟོང་ཚུལ་གཞན་ཡང་ཟེར་གཞན་ཟེར་ཡག་དེ་གཟུང་འཛིན་རྫས་གཞན་གྱིས་སྟོང་ཚུལ་དེ་ལས་གཞན། ངོ་བོ་དང་ཁྱད་པར་ལ་ཀུན་བཏགས་པའི་ཀུན་བཏགས་རང་གི་མཚན་ཉིད་ཀྱིས་གྲུབ་པས་སྟོང་ཚུལ་ཡང་དེ་ལྟར་བྱའོ་ཟེར་དེ། ཨ་ནི་ཐག་པ་སྦྲུལ་གྱིས་སྟོང་པ་ལྟར་ཡིན་པར་བྱ་དགོས་པ་རེད། རེད་བ། དེ་བཞིན། དེ་ནས་ད་དེས་ན་འཇིག་རྟེན་ན་འདྲེ་ཤར་སྒོར་གནོད་པ་ལ་གླུད་ནུབ་སྒོར་གཏོང་ཞེས་པ་ལྟར་མ་སོང་བར། གང་ལ་བདག་ཏུ་བཟུང་བའི་གཞི་གཞན་དབང་དེ་ཇི་ལྟར་བཟུང་བ་ལྟར་གྱི་ཀུན་བརྟགས་ཀྱི་བདག་གིས་སྟོང་པ་ཡོངས་གྲུབ་ཡིན་པས་སྟོང་ཚུལ་དེ་འདྲའི་སྟོང་ཉིད་བསྒོམས་པ་ཡིན་ན་བདག་འཛིན་གྱི་གཉེན་པོར་འགྲོ་བ་ཡིན་གྱི་ལུགས་དེ་ལས་གཞན་པའི་སྟོང་ཚུལ་གྱི་སྟོང་པ་བསྒོམས་ན་ནི་བདག་འཛིན་ལ་ཅི་ཡང་མི་གནོད་དོ། འགྲིག་འདུག་བ་ལྟ་སྟེ། སྐྱེ་དང་ཆོས་ཀྱི་བདག་མེད་ཡོངས་གྲུབ་གཏན་ལ་འབེབས་ཡོང་དུས་གང་ལ། ཆོས་ཀྱི་བདག་འཛིན་གྱིས། སྟོང་གཞི་ཆོས་ཅན་གང་ལ་ཆོས་ཀྱི་བདག་ཏུ་གྲུབ་པར་འཛིན་པའི་གི་སྟོང་གཞི་ཆོས་ཅན་དེ་སྟོང་གཞིར་བཟུང་ནས་དེས་སྟོང་པ་གཏན་ལ་འབེབས་དགོས་པ་རེད། སྟོང་གཞི་ཆོས་ཅན། རེད་བ། ཨ་ནི། དགག་བྱ་དེས་སྟོང་པའི་གི་སྟོང་ཉིད་བསྒོམས་པ་ཡིན་ན། བདག་འཛིན་གྱི་གཉེན་པོར་འགྲོ་གི་རེད་ཏག་ཏག་བདག་འཛིན་ཞེན་ཡུལ་མེད་པ་དེ་གཏན་ལ་འབེབས་དགོས་འདུག་ག། དེ་ནས་དགག་གཞི་དེ་དགག་བྱ་དེའི་ངོ་བོས་སྟོང་ཚུལ་དེ་ལས་གཞན་པའི་གི་སྟོང་ཚུལ་གྱི་སྟོང་པ་བསྒོམས་པ་ཡིན་ན། ཨ་ནི་བདག་འཛིན་ལ་ཅི་ཡང་གནོད་ཀྱི་མ་རེད་ད་དང་གི་གོང་དུ། འདྲེ་ཡི་གནོད་པ་དེ་ཤར་སྒོར་ལ་ཡོད་པ་ཡིན་ན་གླུད་ནུབ་སྒོར་གཏོང་བ་ཡིན་ན་ཨ་ནི་གནོད་པ་ལ་གས་ཕན་གྱི་མ་རེད་བ། ཁྱོད་ཀྱི་བདག་འཛིན་གྱི་འདུག་ཚུལ་གཞན་པ་ཅིག་སྟོང་པ་གཏན་ལ་འབེབས་ཚུལ་དེ་ལས་ལོགས་སུ་གཞན་པ་ཅིག་བྱས་པ་ཡིན་ན་ཨ་ནི་ཁྱོད་ཀྱི་བདག་འཛིན་ལ་ཅི་ཡང་གནོད་ཀྱི་མ་རེད་ཨོ་འདུག་སེ་སྤྲོ་ཡ་ཅེས། ད་གཙོ་བོ་འདི་ཚོ་སྐྱེ་ཡོང་ནི་ད་འདི། འགག་ས་དེ་ལ་ད་འདིའི་སྐབས་དེར། གནོད་འཇོམས་མཁན་པོ་དེ་ཡོང་གི་འདུག་བ། རྩ་བའི་ཇོ་ནང་པའི་བཤད་པ་དེ་ཡང་དེ་ནང་བཞིན་བྱས་ནས་དབུ་མའི་སྐབས་སུ་དགག་པ་ཡོང་གི་འོ་ད་དགོངས་པ་རབ་གསལ་དང་འདི་ཚོའི་སྐབས་སུ་འོ་འདུག་སེ་བྱས་ནས་འགྲོ་གི་བ་རེད་བ་ད་དེའི་གཙོ་བོ་འདིའི་ནང་ལོགས་ལ་གཙོ་བོ་གཙོ་བོ་ད་འདིའི་སྐབས་སུ་གནོད་འཇོམས་མཁན་པོའི་བཤད་པ་དེ་དགག་ཡོད་རེད་སྟབས་དེ་ནས་གནོད་འཇོམས་ཀྱི་བཤད་པ་ནི། རྣོ་འཇོམས་མཁན་པོའི་རྟགས་གཙོ་བོ་རྡོ་ཡི་དགའ་བསུ་མེད་ནི་མེད་ཀྱི་སྟོང་དེའི་རྐྱེན་པས་རྣ་བ་དང་སྣ་དང་ལྕེ་དང་ལུས་ཟིན་ནས་དུག་སྲིན་མ་ལྕགས་ཀྱི་ཡོལ་བ་ཡིན། དེ་བས་རྟགས་རྣོ་འཇོམས་ཀྱི་ཤེས་པ་ནི། རྟོག་པ་ལ་གྱོད་གཞི་གི་སྒྲ་སྐྱེ་དང་གྱོད་གཞི་ཡི་དོན་སྤྱི་སྣང་བ་ནི་ཀུན་བརྟགས་ཀྱི་མེད་དང་ཟེར་ལ་དེ་བས་འདིའི་རྟོག་པའི་སྣང་ཚུལ་ལ་བྱ་བྱེད་ནི། རྟོག་པ་ལ་སྣང་བའི་གྱོད་གཞི་མིན་གྱི་སྒྲ་སྐྱེ་དང་གྱོད་གཞི་ཡི་དོན་ཞེས་ད་གྱོད་གཞི་ཅི་ཡོད་ར་བའོ་དེ་ཡི་དོན་སྤྱི། དེས་བྱས་ཙང་རྟོག་པ་ལ་སྣང་བའི་བརྗོད་བྱ་དང་རྗོད་བྱེད་ཀྱི་སྒྲ་སྤྱི་དང་དོན་སྤྱི་གང་ཡིན་པ་དེ་ནི་ཀུན་བརྟགས་པའི་མིག་རེད་ད་མཚན་གཞི་ཟིན་ངོར་ད་ཡི་གེ་མིག་ནི་མིག་གིས་སྟོང་ཟེར་ལབ་ཡོང་དུས་སྒང་ལ། མིག་དང་པོ་དེ་ནི་ཆོས་ཉིད་ཀྱི་མིག་དང་མིག་གིས་སྟོང་ཞེས་པའི་མིག་དེ། ནི་ཀུན་བརྟགས་པའི་མིག་དང། དེ་ནས་རྣམ་པར་བརྟགས་པའི་མིག་ཟེར་འདུག་སེ་བྱས་ཡིན་པ་རྣམ་བརྟགས་ཟེར་དེ་གཞན་དབང་ལ་གོ་དགོས་རེད་པ། སྟོང་ངོ་ཞེས་བྱ་བ་ནི་བྲལ་ཞེས་བྱ་བའི་ཐ་ཚིག་གོ། ཟེར་འདུག་བྱ་དུས་ད་ཀུན་བརྟགས་པའི་མིག་ཟེར་ཡག་དེ། རྟོག་པ་ལ་སྣང་བའི་རྗོད་བྱེད་རེད་པ་བརྗོད་བྱ་དང་རྗོད་བྱེད་ཀྱི་སྒྲ་སྤྱི་དང་དོན་སྤྱི་དེ་དག་ལ་བྱ། ཨ་ནི་རྣམ་པར་བརྟགས་པའི་མིག་ཟེར་ལབ་དུས། གཟུང་བ་གཟུགས་ཀྱི་སྐྱེ་མཆེད་ལ་དེ་འཛིན་པའི་བདག་ཉིད་ཀྱི་མིག་ཏུ་སྣང་བ་ནི་རྣམ་བརྟགས་ཀྱི་མིག་དང། ཕྱི་རོལ་གྱི་ཡུལ། རེད་པ་ཕྱི་རོལ་གྱི་གཟུང་བ། གཟུགས་ཀྱི་སྐྱེ་མཆེད་ལ། དེ་འཛིན་པའི་བདག་ཉིད་ཀྱི་གཟུགས་ཀྱི་བདག་ཉིད་ཀྱི་མིག་ཏུ་སྣང་བ་གང་ཡིན་པ་དེ་དག་ནི་རྣམ་པར་བརྟགས་པའི་མིག་ཟེར་གྱི་རེད་ཟེར་ལབ་དུས་གཙོ་བོ་གཞན་དབང་ཟེར་དགོས་རེད་ད་མིག་གི་གཞན་དབང་ཟེར་དུ་སྦྱར་ན་འགྲིག་གི་འདུག་བ། དེ་ནས་སྒྲ་དོན་སྤྱིར་ཞུགས་པའི་གི། རེད་པ་བརྗོད་པར་བྱ་བྱེད་དང་བྲལ་བའི་བརྗོད་དུ་མེད་ཅིང་མིག་གི་གཟུང་འཛིན་དུ་སོ་སོར་སྣང་བར་གྱུར་པ་དང་བྲལ་ཏེ། མཉམ་གཞག་རེད་པ། སོ་སོ་རང་གིས་རིག་པའི་ཡོངས་གྲུབ་ནི་ཆོས་ཉིད་ཀྱི་མིག་ཏུ་འདོད་པས་ཟེར་ལབ་ན། སྒྲ་སྤྱི་དོན་སྤྱི་ཟེར་ན་ད་དཔེར་འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་ཆོས་ཉིད་གཟིགས་པའི་གཟིགས་ངོ་ལ། སྒྲ་སྤྱིར་ཞུགས་པ་དང་དོན་སྤྱིར་ཞུགས་པ་དེ་ཡང་སྣང་ཡག་ཡོད་མ་རེད་རེད་པ། བརྗོད་པར་བྱ་བ་དང་བརྗོད་པར་བྱེད་པའི་གི་བརྗོད་བྱ་རྗོད་བྱེད་དང་བྲལ་བ། ཨ་ནི་བརྗོད་དུ་མེད་ཅིང་མེད་བརྗོད་དུ་མེད་པ། མིག་གི་གཟུང་འཛིན་སོ་སོར་སྣང་བར་གྱུར་པ་དང་བྲལ་ཏེ་ཟེར་ལབ་དུས། ཨ་ནི་ཡུལ་དང་ཡུལ་ཅན། གཉིས་སུ་སྣང་བའི་གི་གཉིས་སྣང་དང་བྲལ་བ། མཉམ་གཞག་སོ་སོ་རང་གིས་རིག་པའི་ཡོངས་གྲུབ་ནི་མཉམ་གཞག་ཡེ་ཤེས་རང་ཉིད་ཀྱིས་གཟིགས་པ་ཙམ་གྱིས་ནི་ཆོས་གང་ཡིན་པ་དེ་ནི་ཆོས་ཉིད་ཀྱི་མིག་ཏུ་འདོད་པས། དེ་ནས་མིག་གི་ཆོས་ཉིད་དེ་འཕགས་པའི་མཉམ་གཞག་གི་རིག་པའི་ངོ་ན་ཟེར་ལབ་ན་མིག་གི་ཆོས་ཉིད་ཟེར་ན་རེད་ཆོས་ཉིད་ཀྱི་མིག་ཟེར་ན་རེད་དེ་གཅིག་པ་ཅིག་རེད་བ་ད་ཡ་གི་ཡུམ་གྱི་མདོ་ནས་མིག་ནི་མིག་གིས་སྟོང་ངོ་ཞེས་པའི་གི་མིག་ནི་ཟེར་ཡ་དེ་ལ་མིག་གི་ཆོས་ཉིད་ལ་ཡ་སོང་བ་ཡིན་པས་ཡིན་ཙང། མིག་གི་ཆོས་ཉིད་དེ་འཕགས་པའི་མཉམ་བཞག་གི་རིག་པའི་ངོ་ན་ཟེར་ལབ་ན་འཕགས་པའི་མཉམ་བཞག་གི་ཆོས་ཉིད་གཟིགས་པའི་གཟིགས་ངོ་ན། བརྗོད་བྱ་རྗོད་བྱེད་གཟུང་བ་འཛིན་པ་ཟེར་ད་བརྗོད་བྱ་རྗོད་བྱེད་ཀྱི་སྣང་བ་དེ་ཡང་ཡོད་མ་རེད་གཟུང་བ་ཡུལ་དང་འཛིན་པ་ཡུལ་ཅན་དུ་སྣང་བའི་གཉིས་སུ་སྣང་བའི་ཀྱི་སྣང་བ་མཐའ་དག་དང་བྲལ་ལ་བྲལ་བ་ལ། ངོ་བོ་ཉིད་གཞན་གཉིས་ཀྱིས་མཉམ་བཞག་གི་ཡུལ་དེ་སྟོང་ཞེས་བྱ་སྟེ་ཟེར་ལབ་དུས་ངོ་བོ་ཉིད་གཞན་གཉིས་ཟེར་ལབ་ན། ཀུན་བརྟགས་པ་དང་རྣམ་པར་བརྟགས་པའམ་ཡང་ན་གཞན་དབང། ཀུན་བརྟགས་དང་གཞན་དབང་གཉིས་ཀྱིས། མཉམ་གཞག་གི་ཡུལ་ཆོས་ཉིད་ཡོངས་གྲུབ་དེ། སྟོང་ཞེས་བྱ་སྟེ། མིག་ནི་མིག་གིས་སྟོང། ཡིན་པ་སྟོང་ཞེས་བྱ་སྟེ། གཉིས་སྣང་སྔ་མ་ནི་ཀུན་བརྟགས་དང་ཕྱི་མ་ནི་རྣམ་བརྟགས་ཡིན་པའི་ཕྱིར་རོ། ཟེར་བ། གཉིས་སྣང་སྔ་ཕྱི་གཉིས་ཟེར་ལབ་ན་ནི། རེ་བ། བརྗོད་བྱ་རྗོད་བྱེད་དང་བརྗོད་བྱ་རྗོད་བྱེད་ཀྱི་སྣང་བ་བརྗོད་བྱ་རྗོད་བྱེད་ཀྱི་སྒྲ་དོན་འདྲེས་རུང་བ་ཟེར་ལབ་དུས་སྒྲ་སྤྱི་དང་དོན་སྤྱི་སྣང་བ་སྟེ་ཀུན་བརྟགས་པ་དང། གཟུང་འཛིན་དུ་སྣང་བའི་ཀྱི་གཉིས་སྣང་དེ་ལ་རྣམ་པར་བརྟགས་པ་བྱས་ནས་ནི་གཉིས་སྣང་སྔ་མ་དེ་ཀུན་བརྟགས་པ་དང་ཕྱི་མ་ནི་རྣམ་པར་བརྟགས་པ་ཡིན་པའི་ཕྱིར་རོ། ད་དེ་ལྟར་ཡིན་པ་དེ་ཡང་དེ་ཉིད་ལས་གནོད་འཇོམས་ལས། ར་བ། དེ་ལ་བརྗོད་པར་བྱ་བ་དང་བརྗོད་པའི་རྣམ་པར་གཟུང་བའི་ཀྱི་མིག་ཅེས་བྱ་བའི་དངོས་པོ་ནི་ཀུན་བརྟགས་པའི་མིག་ཡིན་ནོ། བརྗོད་པར་བྱ་བ་ཟེར་དུས་བརྗོད་བྱ་ཡུལ་གྱི་དོན་སྤྱི་དང། རྗོད་པར་བྱེད་པའི་རྗོད་བྱེད་ཀྱི་སྒྲ་སྤྱི་སྣང་བའི་སྣང་བ་དེ་རྟོག་པ་ལ་དེ་འདྲ་ཤར་བ་དེ། ཨ་ནི། ར་བ། ཀུན་བརྟགས་པའི་མིག་ཟེར་གྱི་རེད། ར་བ། དེ་ཉིད་གཟུང་བ་དང་ཕྱི་རོལ་གྱི་ཡུལ་དེ་ཉིད་གཟུང་བ་དང་འཛིན་པའི་བདག་ཉིད་དུ་གནས་པ་མིག་གི་རྣམ་པར་སོ་སོར་སྣང་བ་ནི་རྣམ་པར་བརྟགས་པའི་མིག་གོ། དེ་འདྲ་བའི་ཕྱི་རོལ་ཡུལ་གྱི་གཟུང་བ་དང་འཛིན་པའི་བདག་ཉིད་དུ་གནས་པའི། ཀུན་རྫོབ་འཁྲུལ་ཤེས་ཀྱི་བློ་ཡི་གི་ངོ་ལ། མིག་ལ་སོགས་པའི་གྱི་རྣམ་པའམ་མིག་ལ་སོགས་པའི་གྱི་རང་བཞིན་དུ། ཡུལ་དང་ཡུལ་ཅན་སོ་སོར་སྣང་བ་གང་ཡིན་པ་དེ་རྣམ་པར་བརྟགས་པའི་གྱི་མིག་རེད། ད་ཐ་སྙད་པའི་ཚད་མའི་ངོ་ལ་ཟེར་བ་རེད་དེ། དེ་འདྲ་བའི་གཟུང་བ་གཟུགས་ཀྱི་སྐྱེ་མཆེད་ལ་སོགས་པ་དེ་ཉིད་ནི་བརྗོད་པར་བྱ་བ་དང་བརྗོད་པའི་རྣམ་པ་དང་བྲལ་ཞིང་ད་མཉམ་གཞག་སོ་སོ་རང་གིས་རིག་པའི་ཡེ་ཤེས་ཀྱི་ཆོས་ཉིད་གཟིགས་པའི་གཟིགས་ངོ་ན་ནི་མིག་ལ་སོགས་པའི་ཆོས་དེ་ཉིད་བརྗོད་པར་བྱ་བ་དང་བརྗོད་པའི་རྣམ་པ་བརྗོད་བྱ་རྗོད་བྱེད་ཀྱི་རྣམ་པ་དང་བྲལ། བརྗོད་དུ་མེད་པ་སྣང་བ་དང་བཅས་པར་གྱུར་པ་དང་བྲལ་བ་ཟེར་དུས་བརྗོད་དུ་མེད་པ། གཉིས་སུ་སྣང་བའི་རྐྱེན་སྣང་བ་དང་བཅས་པར་གྱུར་པ་དང་བྲལ་ཏེ་ཟེར་ན་གཉིས་སྣང་མེད་པར་བྱས། མཉམ་གཞག་སོ་སོ་རང་གིས་རིག་པ་ནི་ཡོངས་སུ་གྲུབ་པའི་ངོ་བོ་ཉིད་དེ་ལ་ཆོས་ཉིད་ཀྱི་མིག་ཅེས་རྟགས་སུ་ཆོས་ཉིད་ཀྱི་མིག་ཅེས་བྱའོ་ཞེས་དང། དེ་ལྟར་ཁྱོད་དོན་དམ་པ་ཡིད་ལ་བྱེད་པ་བསྒོམ་པ་དེའི་ཚེ་འདུ་བྱེད་མཚན་མའི་དངོས་པོ་མི་སྣང་བས་དོན་དམ་པར་ནི་དེ་མེད་ཀྱི། ཀུན་རྫོབ་ཏུ་ཡོད་པར་ཤེས་པར་གྱིས་ཤིག་ཅེས། ད་དེ་ག་རེ་རེད་ཟེར་ན་གཞན་དབང་དེ། དེ་ལྟར་ཁྱོད་དོན་དམ་པ་ཡིད་ལ་བྱེད་པ་བསྒོམ་པའི་ཚེ་ཟེར་ལབ་དུས། ཨ་ནི་གང་ཟག་དེས་མཉམ་གཞག་གི་གནས་སྐབས་སུ་དོན་དམ་པ་ཡིད་ལ་བྱེད་ཅིང་དོན་དམ་པ་སྟོང་པ་ཉིད་དེ་ལ་མཉམ་པར་གཞག་པ་དེ་ཡི་ཚེ་ན། རེད་བ། འདུ་བྱེད་ཀྱི་མཚན་མའི་དངོས་པོ་ཟེར་ལབ་དུས་འདུ་བྱེད་ཀྱི་མཚན་མ་ཟེར་ལབ་ན་གཞན་དབང་དུ་བྱེད་ཀྱི་ཡོད་པ་བྱས་ཙང་མཉམ་གཞག་གི་ཆོས་ཉིད་གཟིགས་པའི་གཟིགས་ངོ་ལ།

གཏན་ནས་མེད་པ་མ་ཡིན་ཀུན་རྫོབ་ཏུ་ཡོད་པ་ཡིན་ཙང་ཀུན་རྫོབ་ཏུ་ཡོད་པར་ཤེས་པར་གྱིས་ཤིག་ཅེས། འཕགས་པའི་མཉམ་གཞག་གི་ངོ་ན་ཟེར་ན་འཕགས་པའི་མཉམ་གཞག་གི་ཆོས་ཉིད་གཟིགས་པའི་གཟིགས་ངོ་ན། གཉིས་སྣང་མེད་པ་ལ་བཤད་པའི་ཕྱིར་གཉིས་སྣང་མེད་ཟེར་ལབ་དུས། འདུ་བྱེད་མཚན་མའི་དངོས་པོའི་སྣང་བ་དེ་མེད་པ། ཡང་ན་ཀུན་རྫོབ་ཀྱི་སྣང་བ་དེ་མེད་པ་ཡིན་ཙང། གཞན་དབང་དེ་འཕགས་པའི་མཉམ་གཞག་ཡེ་ཤེས་ཀྱིས་སྣང་གི་མེད་པའི་ཀྱི་རྒྱུ་མཚན་གྱིས། གཞན་དབང་དེ་དོན་དམ་པར་མེད། ཐ་སྙད་པའི་ཚད་མའི་ངོ་རུ་གྲུབ་ཀྱི་ཡོད་པ་ཡིན་ཙང་གཞན་དབང་དེ་ཀུན་རྫོབ་ཏུ་ཡོད་པ་རེད་འོ་འདུག་སེ་བྱས་ནས་གསུང་གི་ཡོད་རེད་རོ། ད་དེ་ཡན་ཆད་ཡང་གནོད་འཇོམས་ཁོ་རང་གིས་བཤད་པ་གཅིག་བཀོད་བྱས་ནས་ཨ་ནི་དེའི་འོག་ཏུ་ད་དེས་ན་ད་རྒྱུ་མཚན་དེས་ན་ཟེར་ལབ་དུས་ད་གོང་ནས་མང་པོ་ཞེ་ཅིག་གསུང་གི་ཡོད་རེད། ག་རེ་རེད་ཟེར་ན་རྣལ་འབྱོར་སྤྱོད་པ་བ་དང་དབུ་མ་པ་སུའི་ལུགས་ལ་ཡང་ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་གཏན་ལ་འབེབས་ཡོང་དུས་གང་ལ་ཆོས་ཀྱི་བདག་འཛིན་གྱི་གཞི་གང་ལ་ཆོས་ཀྱི་བདག་ཏུ་བཟུང་བ་དེ་ཉིད་སྟོང་གཞིར་བཟུང་ནས་སྟོང་པ་གཏན་ལ་འབེབས་དགོས་ཀྱི་རེད་ཟེར་ཡག་དང། ད་ག་ནང་བཞིན་བྱས་ནས་ཆོས་བདག་གི་སྟོང་ཚུལ་དེ་ཨ་ནི། ག་རེ་ཟེར་དགོས་རེད་གཙུག་ལག་ཁང་དགེ་སློང་ལ་སོགས་པས་སྟོང་པ་ནང་བཞིན་མ་རེད། དེ་ནང་བཞིན་གྱི་ཆོས་ཀྱི་བདག་ཏུ་གྲུབ་པར་འཛིན་ཚུལ་དེ་ལ་ལ་མེ་ཡོད་པར་འཛིན་པ་ནང་བཞིན་གྱི་བྱས་ནས་དོན་གཞན་ཞིག་ཡོད་པར་འཛིན་ཚུལ་མ་རེད། རེད་བ། ད་མིན་པ་བྱས་ནས་དགག་གཞི་ཆོས་ཅན་དེ་དགག་བྱ་དེའི་ངོ་བོར་གྲུབ་པར་འཛིན་གྱི་ཡོད་པ་ཡིན་ཙང་སྟོང་པ་གཏན་ལ་འབེབས་ཡོང་དུས་དགག་གཞི་ཆོས་ཅན་དེ་ཉིད་དགག་བྱ་དེའི་ངོ་བོར་མ་གྲུབ་པ་གཏན་ལ་འབེབས་ནས་སྒོམ་པར་བྱེད་པ་ཡིན་ན་ཆོས་ཀྱི་བདག་འཛིན་ལ་གནོད་གི་ཡོད་རེད། རེད་བ། ཡིན་པ་ཡིན་ཙང་ཨ་ནི་ཆོས་བདག་གི་སྟོང་ཚུལ་དེ་གནོད་འཇོམས་མཁན་པོས་བཤད་པ་ནང་བཞིན་གྱི་མ་རེད། མ་ཡིན་པའི་རྒྱུ་མཚན་དེ་བས་ན་གནོད་འཇོམས་མཁན་པོ་དེས་གཞི་ཡི་ལྟ་བ་ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་གཏན་ལ་འབེབས་པའི་ཀྱི་ཚུལ་དེ་གནོད་འཇོམས་མཁན་པོའི་བཤད་ཚུལ་དེ་མ་འཐད། དེས་ན་དེས་གནོད་འཇོམས་མཁན་པོའི་བཤད་ཚུལ་དེ། གཞི་ཡི་ལྟ་བ་ཟེར་ལབ་དུས་གང་ལ་ཡུལ་གྱི་ལྟ་བ་ཟེར་ན་མི་འདུག་ཡུལ་གྱི་གནས་ལུགས་དེ། ཡུལ་གྱི་གནས་ལུགས། ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་གཏན་ལ་འབེབས་པའི་འགྲེལ་ཚུལ་ནི་མ་ཡིན་ནོ། ད་ལྟའི་དེ་ཚོའི་སྐྱེས་གྲོགས་ར་བ། ཨེ་ནས་ད་གནོད་འཇོམས་ཀྱིས་ཡང་ག་རེ་གསུང་གོ་རེ་ཟེར་ལབ་ཡིན་ན། གནོད་འཇོམས་ལས་འཕགས་པའི་མཉམ་བཞག་གི་ངོ་ན་ཡོད་པ་ཙམ་ལ་དོན་དམ་པར་ཨེ་ནས་ཡོད་པ་ཞེས་བཤད་ཀྱང་ཟེར་ལབ་པའི་ད་གིན་སླེབས་སོང་བ་ད་ཁོ་རང་ནང་ལོགས་ལ། དེ་ནས། དེ་ལྟར་ཆོས་དོན་དམ་པ་ཡིད་ལ་བྱེད་པ་སྒོམ་པའི་ཚེ་འདུ་བྱེད་མཚན་མའི་དངོས་པོ་མི་སྣང་བས་དོན་དམ་པར་ནི་མེད་ཀྱི་ཀུན་རྫོབ་ཏུ་ཡོད་པ་ཤེས་པར་བྱེད་ཅེས་ཟེར་ལབ་དུས། གཞན་དབང་དོན་དམ་དུ་མེད་པའི་ཀྱི་རྒྱུ་མཚན་ལ། འཕགས་པའི་མཉམ་གཞག་ཡེ་ཤེས་ཆོས་ཉིད་གཟིགས་པའི་གཟིགས་ངོ་ལ་འདུ་བྱེད་མཚན་མའི་དངོས་པོ་དེ་སྣང་གི་མེད་པ་ཡིན་ཙང་གེ་བ་དོན་དམ་དུ་མི་འདུག་ཟེར་ལབ་དུས། ཡོངས་གྲུབ་དེ་འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་ཆོས་ཉིད་གཟིགས་པའི་གཟིགས་ངོ་ལ་སྣང་གི་ཡོད་པ་དང་ཆོས་ཉིད་གཟིགས་པའི་གཟིགས་ངོར་གྲུབ་པ་ཡིན་ཙང། དོན་དམ་པར་ཡོད་རེད་དོ་གསུང་གོ་ར་བ་ཡིན་དུས་ད་དེ། གནོད་འཇོམས་ནི་འཕགས་པའི་མཉམ་གཞག་གི་ངོ་ན་ཡོད་པ་ཙམ་ལ་ད་ག་རང་དོན་དམ་པར་ཡོད་པ་ལ་བཤད་ཀྱི་ཡོད་རེད། རེད་པ། འཕགས་པའི་མཉམ་བཞག་གི་ཆོས་ཉིད་གཟིགས་པའི་གཟིགས་ངོར་ཡོད་པ་ཙམ་ལ་ད་ག་རང་དོན་དམ་པར་ཡོད་པ་བཤད་ཀྱི་ཡོད་རེད། རེད་པ། ཞེས་བཤད་ཀྱང་ཟེར་གྱི་འདུག་བ་ད་རྗེ་རིན་པོ་ཆེ་གིས། ཨ་ནི་གནོད་འཇོམས་ལས་འཕགས་པའི་མཉམ་བཞག་གི་ངོར་ལ་ཡོད་པ་ཙམ་ལ་དོན་དམ་པར་ཡོད་པ་ཟེར་ནས་བཤད་ཀྱི་འདུག་ཟེར་ཡིན་པ་ཡིན་ན་ཡང་བཤད་ཀྱང། མཉམ་བཞག་གིས་དེ་ཁོ་ན་ཉིད་རྟོགས་པར་འདོད་པ་ཐམས་ཅད་ཀྱང་ཟེར་ལབ་དུས། རང་སྡེའི་གྲུབ་མཐའ་སྨྲ་བ་གོང་འོག་དེ་དག་གིས་འཕགས་པའི་མཉམ་བཞག་ཡེ་ཤེས་ཀྱི། དངོས་པོའི་དེ་ཁོ་ན་ཉིད་གནས་ལུགས་སྟོང་པ་ཉིད་དེ་རྟོགས་པར་འདོད་པ་ཐམས་ཅད་ཀྱང། དེ་ནས་རང་གི་ཡུལ་ཅན་གྱི་ངོ་ན་ཟེར་ལབ་དུས་ཆོས་ཉིད་རང་ཉིད་གཟིགས་པའི་གི་ཡུལ་ཅན་དེས་ཆོས་ཉིད་གཟིགས་པའི་གཟིགས་ངོ་ན། ཡུལ་ཆོས་ཉིད་དེ་ཡོད་པར་འདོད་པ་ཁོ་ན་ཡིན་པས། དོན་དམ་པར་ཡོད་མེད་རྩོད་པའི་དོན་དམ་པར་ཡོད་པ་དེ་ག་ལ་ཡིན། དབུ་མ་པ་དང་དངོས་སྨྲ་བ་གཉིས་ཀྱི་བར་རོབ་ལ། ཨ་ནི་དོན་དམ་པར་ཡོད་མེད་རྩོད་པའི་ཀྱི་དོན་དམ་དུ་ཡོད་ཟེར་ཡ་དེ་ད་ག་བ་ཡིན། ད་གནོད་འཇོམས་མཁན་པོས་ཆོས་ཉིད་འཕགས་པའི་མཉམ་གཞག་ཡེ་ཤེས་གཟིགས་ངོ་ལ་ཡོད་པ་ཙམ་ལ་དོན་དམ་པར་ཡོད་པ་བཤད་པ་དེ་གྲུབ་མཐའ་གོང་འོག་གི་དོན་དམ་པར་ཡོད་མེད་རྩོད་པའི་ཀྱི་གཞིར་བྱས་པའི་དོན་དམ་པར་ཡོད་པ་དེ་ག་བ་ཡིན་དེ་ཆགས་ཀྱི་མ་རེད་བ། ག་རེ་རེད་ཟེར་ན། སྤྱི་ཡོངས་ནས་གྲུབ་མཐའ་གོང་འོག་སྒང་གས། ར་བ། སྤྱི་ཡོངས་ནས་འཕགས་པའི་མཉམ་གཞག་ཡེ་ཤེས་ཀྱི། ཨ་ནི་ཆོས་ཉིད་གཟིགས་པའི་གཟིགས་ངོ་ལ་ཆོས་ཉིད་ཡོད་ཟེར་གྱི་རེད་མཉམ་གཞག་གི་ངོ་ལ་ཡོད་ཡོད་ཟེར་གྱི་རེད་མཉམ་གཞག་ཡོད་དང་སྐྱེས་པ་རེད་ཟེར་གྱི་ཡོད་ར་བ། བྱས་ཙང་ཀ། ཡིན་དུས་གནོད་འཇོམས་མཁན་པོས་དོན་དམ་པ་ཆོས་ཉིད་འཕགས་པའི་མཉམ་གཞག་གི་ངོ་ལ་ཡོད་པ་དེ་དོན་དམ་པར་ཡོད་རེད་ལབ་ཡོང་དུས། དབུ་མ་པའི་དགག་བྱར་བྱས་པའི་བདེན་གྲུབ་ཅིག་ཡོད་ར་བ། དེ་འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་གཟིགས་ངོ་ལ་ཡོད་ཟེར་ནས་དེ་ལབ་ཀྱི་ཡོད་མ་རེད། འོ་འདུག་སེ་གཅིག་འགྲོ་ཡ་ཆེ་ར་བ། ཨཱ་ཡ་ད་དུ། འགྲོ་ཡ་བྱེད། ཨེ་ནས། ཡིན་ལུགས་དཔྱོད་པའི་རིགས་པས་དཔྱད་བཟོད་པའི་དོན་དམ་པར་ཡོད་པ་དེ་གཏན་མི་འདོད་པ་ནི་ཟེར་ལབ་དུས། ཅེས་དང། འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་ཁེ་གཟིགས་པའི་གཟིགས་ངོ་ལ་ཡོད་པ་ལ་དོན་དམ་པར་ཡོད་པ་ལྟ་ཞེས་བྱ་སྟེ། ཡིན་པ་ཡིན་ན་ཡིན་ལུགས་དཔྱོད་པའི་རིགས་པས་དཔྱད་བཟོད་ལ་དོན་དམ་དུ་བྱེད་ཡང་ན་དབུ་མ་པས་དགག་བྱ་བདེན་གྲུབ་ཏུ་བྱེད་པའི་དོན་དམ་དུ་ཡོད་པ་འདི། གནོད་འཇོམས་མཁན་པོ་དེས། གཏན་མི་འདོད་པ་ནི་རྩ་བ་ཉིད་ནས་འདོད་ཀྱི་མ་རེད་ད་མི་འདོད་པའི་རྒྱུ་མཚན་ག་བ་ནས་བཏང་གི་ཡོད་རེད་ཟེར་ལབ་པ་ཡིན་ན། ཨ་ནི་སྟོང་ཉིད་བཅུ་དྲུག་གི་བཤད་པ་བཤད་ཡོང་དུས་སྒང་ལ། སྟོང་པ་ཉིད་སྟོང་པ་ཉིད་དང། དོན་དམ་པ་སྟོང་པ་ཉིད་དང་འདུས་མ་བྱས་སྟོང་པ་ཉིད་ཅེས་པའི་གི་སྐབས་སུ། དེ་ལྟར་འདོད་པ་ལ་དམིགས་ཀྱིས་ཕྱེ་བའི་དགག་པ་དུ་མ་བརྗོད་པས་ཤེས་ཏེ་མང་བས་འཇིགས་ནས་མ་བྲིས་སོ། བྱས་ཙང་ཀ། ཨ་ནི། སྟོང་པ་ཉིད་སྟོང་པ་ཉིད་བཤད་ཡོང་དུས་སྒང་ལ། སྟོང་ཉིད་དོན་དམ་དཔྱོད་བྱེད་ཀྱི་རིགས་པས་དཔྱད་བཟོད་དུ་འདོད་པ་དེ་ལ་ནི་དགག་པ་ཟུར་དུ་དེ་ནས་དམིགས་སུ་བཀར་ནས་དགག་པ་མཛད་ཀྱི་ཡོད་པ་ཡིན་ཙང། སྟོང་ཉིད་དེ་དེ་ནས་ཡིན་ལུགས་དཔྱོད་ཀྱི་རིགས་པས་དཔྱད་བཟོད་དུ་མི་འདོད་པ་དེ་དེ་ལ་བརྟེན་ནས་ཧ་གོ་གི་འདུག་རེད་བ། མ་ཡིན་པ་ཡིན་ན་ད་དེའི་སྐོར་བྲིས་པ་ཡིན་ན་སྐད་ཆ་མང་པོ་རྒྱུག་གི་ཡོད་པ་ཡིན་ཙང་རྒན་རིན་པོ་ཆེ་གིས་མང་བས་འཇིགས་ནས་མ་བྲིས་སོ་ཟེར་ཏེ་གསུང་གི་ཡོད་རེད་རྩ་བའི་ང་ཚོ་འདི་རེད་བ། སྟོང་ཉིད་བཅུ་དྲུག་བཤད་ཡོང་དུས་སྒང་ལ་ནང་སྟོང་པ་ཉིད་ཕྱི་སྟོང་པ་ཉིད་གཉིས་ཀ་སྟོང་པ་ཉིད་ཟེར་ལབ་སྟེ། ད་ཕ་གི་ཡུལ་ལ་ལྟོས་པའི་ཁི་བསྟན་རྒྱའི་བཀའ་གསང་གི་ཆ་ནས་བཤད་ཡོང་དུས་སྒང་ལ། ཨ་ནི་ནང་ཕྱི་གཉིས་ཀ་བདེན་པས་སྟོང་པ་དེ་བཤད་ཡོང་དུས་ད་སྟོང་ཉིད་ཀྱི་བཤད་ཡོང་དུས་སྒང་ལ་འོ་ད་སྟོང་ཉིད་དེ་བདེན་པར་གྲུབ་ཀྱི་ཡོད་ན་མེད་ན་སྙམ་པའི་དོགས་པ་ཅིག་ཡོང་གི་ཡོད་པ་ཡིན་ཙང་སྟོང་པ་ཉིད་སྟོང་པ་ཉིད་ཟེར་ནས་སྟོང་ཉིད་དེ་ཡང་བདེན་པས་སྟོང་པ། ཡང་ན་དགག་བྱ་ཆོས་བདག་གིས་སྟོང་པ་དེ་འདུག་ཟེར་ནས་དེ་ལབ་ཀྱི་ཡོད་པ་རེད། ད་དེ་ག་རེ་རེད་ཟེར་ན། ཕྱི་ནང་གཉིས་ཕྱི་ནང་གཉིས་ཀ་ཟེར་ལབ་དུས་དབང་རྟེན་ཁོག་པའི་སྟེང་གི་སྟོང་ཉིད་དེ་ལ་གཉིས་ཀ་ཟེར་ནས་བཞག་གི་ཡོད་པ་རེད་དེ་གང་ག་དེ་བདེན་པས་སྟོང་པ་རེད་ཟེར་ལབ་དུས་སྟོང་ཉིད་བདེན་པར་གྲུབ་སྙམ་པའི་དོགས་པ་ཅིག་ཡོང་གི་ཡོད་པ་ཡིན་ཙང་དེ་བཀག་ཡག་གི་ཆེད་དུ་སྟོང་པ་ཉིད་སྟོང་པ་ཉིད་གསུངས་པ་རེད་དཱ་ཟེར་དབུ་མ་འཇུག་པའི་སྐབས་སུ་འདུག་སེ་གསུང་གི་ཡོད་རེད་ར་བ། དཔེར་ན་དབུ་མ་འཇུག་པའི་སྐབས་སུ། སྟོང་ཉིད་དངོས་པོའི་བློ་ཅན་གྱི་འཛིན་པ་བཟློག་ཕྱིར་བཤད་པ་ཡིན་གསུངས་རེད་སྟོང་ཉིད་དངོས་པོའི་བློ་ཅན་ཞེས་ཟེར་ན་སྟོང་ཉིད་བདེན་པར་གྲུབ་པ་འཛིན་པའི་ཁེ་བློ་གྲོས་ཅན་དེ་དེ་འདྲ་བའི་ཁེ་རེ་བ་ལྟ་རྣམ་རྟོག་དེ་བཟློག་པར་བྱ་བའི་ཁེ་ཆེད་དུ་ཨ་ནི་སྟོང་པ་ཉིད་སྟོང་པ་ཉིད་ཟེར་གསུངས་པ་རེད་ད་བྱས་ནས་འདུག་སེ་ཡོང་གི་རེད་ད་གནོད་འཇོམས་མཁན་པོ་ཁོ་རང་རང་ཉིད་ཀྱིས་ཀྱང། སྟོང་པ་ཉིད་སྟོང་པ་ཤེས་སྟོང་པ་ཉིད་སྟོང་པ་ཉིད་བཤད་ཡོང་དུས་སྒང་ལ་ཡང་ཁོ་དམིགས་བསལ་གྱི་དགག་པ་སྦྱར་ནས་གསུང་གི་ཡོད་པ་ཡིན་ཙང་སྟོང་ཉིད་དེ་དོན་དམ་དཔྱོད་པའི་རིགས་པས་དཔྱད་བཟོད་དུ་འདོད་ཀྱི་མི་འདུག་ཟེར་འདུག་སེ་དེ་ནས་ཡོང་གི་ཡོད་པ་རེད། དེ་གཅིག་བྱས། ད་དེ་ནས་ཡུམ་གྱི་མདོ་ཉིད་ལས་གཟུགས་ནས་རྣམ་ཤེས་ཀྱི་བར་རེ་རེ་ལ་གསུམ་གསུམ་གྱི་རྣམ་གཞག་དེ་ནས་ལབ་ན། ཡུམ་རྒྱས་འབྲིང་བསྡུས་གསུམ་གྱི་སྐབས་སུ་གཟུགས་ནས་རྣམ་མཁྱེན་གྱི་བར་གྱི་འགྲེས་རྐང་བརྒྱ་རྩ་བརྒྱད་པོ་རེ་རེ་ལ་ཡང་མཚན་ཉིད་གསུམ་གསུམ་གྱི་རྣམ་གཞག་བྱས་ནས། དེ་ནས་ད་མཚན་ཉིད་གསུམ་གསུམ་གྱི་རྣམ་གཞག་བྱེད་ཡོང་དུས་གང་ལ་སྟོང་གཞི་རྣམ་བརྟགས་ཟེར་ལབ་དེ་སྟོང་གཞི་གཞན་དབང་དེ་རེད། རྣམ་བརྟགས་ཟེར་དེ་ག་བ་ལ་བྱེད་དགོས་རེད་ཟེར་ན་གཟུགས་ནས་སངས་རྒྱས་ཀྱི་བར་གྱི་རྟེན་འབྱུང་གི་གཞན་དབང་ལ་བྱའོ་ཟེར་ལ་ནི་དྲང་ངེས་ལེགས་བཤད་སྙིང་པོ་མ་གིའི་ཐལ་འགྱུར་བའི་གི་མ་ས་བྱམས་ཞུས་ལེའུའི་སྐབས་སུ་དེ་གསུང་གི་ཡོད་རེད་རེད་བ། བྱས་ཙང་རྣམ་བརྟགས་ཟེར་ལབ་དེ་གང་ལ་གཙོ་བོ་གཞན་དབང་ལ་གོ་དགོས་རེད་བྱས་ཙང་སྟོང་གཞི་རྣམ་བརྟགས། དགག་བྱ་ཀུན་བཏགས་ཟེར་ལ་ནི་དེ་འདྲ་བའི་གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་རྣམས་ལ་ངོ་བོ་དང་ཁྱད་པར་ལ་ཀུན་བཏགས་པའི་ཀུན་བཏགས་རང་གི་མཚན་ཉིད་གྲུབ་པ་དེ་དགག་བྱ་ཀུན་བཏགས་ལ་བྱས་ནས་དེ་འདྲ་བའི་དགག་བྱ་ཀུན་བཏགས་ཀྱིས་སྟོང་བ་དེ་ལ། ཆོས་ཉིད་ཡོངས་གྲུབ་ཏུ་བཤད་པས། རྣམ་བརྟགས་ཀྱི་མིག་ཀུན་བརྟགས་ཀྱི་མིག་གིས་སྟོང་བ་ནི་ཆོས་ཉིད་དུ་བཤད་དགོས་པའི་ཕྱིར་རོ། ད་དངོས་གནས་བྱས་པ་ཡིན་ན་ཡུམ་གྱི་མདོ་ནང་བཞིན་བྱས་ན་རྣམ་བརྟགས་ཀྱི་མིག་ཟེར་ལབ་དུས་གང་ལ་མིག་ཁོ་རང་ལ་གོ་བ་རེད་ད། སྟོང་གཞི་གཞན་དབང་དེ་རེད་དོན་དག་ཏག་ཏག་སྟོང་གཞི་གཞན་དབང། ཨན་ཏེ་དགག་བྱ་ཀུན་བརྟགས་ཀྱིས་སྟོང་བ་དེ་ད་ཆོས་ཀྱི་བདག་མེད་ཡོངས་གྲུབ་ཏུ་བཤད་དགོས་པ་རེད་དེ་མིན་པ་ཡིན་ན་གནོད་འཇོམས་མཁན་པོས་དེ་མ་ཤེས་པ་བྱས་ནས་དེ་ནས། མིག་ཟེར་ལབ་དེ་ཆོས་ཉིད་ཀྱི་མིག་ལ་བྱེད་བྱས་ནས་མིག་གིས་ཟེར་ཡ་དེ་རྣམ་བརྟགས་ཀྱི་མིག་དང་ཀུན་བརྟགས་པའི་མིག་ལ་སྦྱར་བྱས་ནས་ཆོས་ཉིད་ཀྱི་མིག་རྣམ་བརྟགས་ཀྱི་མིག་རེད་པ། རྣམ་བརྟགས་ཀྱི་མིག་དང་ཀུན་བརྟགས་པའི་མིག་གིས་སྟོང་ལ་བྱེད་དུ་ཐེབས་ཐུབ་ཀྱི་མ་རེད་འོ་དོ་གསུང་གི་ཡོད་རེད། དེས་ན་མཉམ་གཞག་གི་ངོ་ན་སྔ་མ་གཉིས་ཀྱིས་ཕྱི་མ་སྟོང་བ་མདོ་ཡི་དོན་དུ་འཆད་པ་ནི་ལེགས་པར་མི་སྣང་ངོ། ད་སྡོམ་བྱས་པ་ཡིན་ན་དེ་རེད་ད། འཕགས་པའི་མཉམ་གཞག་ཡེ་ཤེས་ཀྱིས་ཆོས་ཉིད་གཟིགས་པའི་གཟིགས་ངོ་ན། སྔ་མ་རྣམ་བརྟགས་ཀྱི་མིག་དང་ཀུན་བརྟགས་པའི་མིག་གིས་ཕྱི་མ་ཆོས་ཉིད་ཀྱི་མིག་གི་མིག་གིས་སྟོང་བ་དེ། ཨ་ནི་མདོ་ཡི་ཆོས་ཀྱི་བདག་མེད་ཡོངས་གྲུབ་ཏུ་བཤད་པའི་ཀྱི་དོན་དུ། དེ་ནས་གནོད་འཇོམས་མཁན་པོས་འཆད་པ་དེ་ཡང་ལེགས་པར་མི་སྣང་ངོ། ད་དེ་འགྲིག་གི་མི་འདུག་རེད་བ། དེ་ཆད། ད་དེ་ནས་དེ་ཡན་ཆད་ལ་གནོད་འཇོམས་མཁན་པོའི་བཞེད་པ་དེ་བཀག་བྱས་ནས་བཀག་ཚར་བའི་རྗེས་ལ་ད་ཡུམ་གསུམ་གནོད་འཇོམས་ཟེར་ཡ་དེ་མཛད་པ་པོ་དེ་སུ་རེད་བཞག་ཟེར་དེ་ང་ཚོ་བོད་ནང་སྐབས་དང་པོའི་ཡི་གེ་ལེགས་བཤད་གསེར་ཕྲེང་མགོ་ནས་ཡོང་གི་ཡོད་རེད་བ་འོ་དེ། ད་དེ་དེའི་སྐབས་སུ་ཁ་གསལ་བོ་ཅིག་བྱ་གོ་ད་གནོད་འཇོམས་མཁན་པོ་དེ་ཡོང་ན་མཛད་པ་པོ་སུ་རེད་ཟེར་ལབ་པ་ཡིན་ན་ད་ད་གིན་གོང་ནས་དབྱིག་གཉེན་གྱི་ཡུམ་གསུམ་གནོད་འཇོམས་ལས་ཟེར་ལབ་པ་རེད་བ་ད་དབྱིག་གཉེན་གྱི་ཡུམ་གསུམ་གནོད་འཇོམས་ལས་ཟེར་དེ་འདི་དབྱིག་གཉེན་གྱིས་མཛད་པ་རེད་གསུང་ཡ་དེ། གཙོ་བོ་བོད་སྔ་རབས་པ་མང་པོ་ཅིག་ཡོང་གི་ཡོད་པ་དང་ལྷག་པར་དུ་བུ་སྟོན་གྱིས་དེ་གསུང་གི་ཡོད་རེད་བ། ད་ཡོད་རེད་དེ་ཡིན་པ་ཡིན་ན་ད་འདི་དབྱིག་གཉེན་གྱིས་མཛད་པ་མ་རེད་ད་མིན་པའི་རྒྱུ་མཚན་རིམ་པ་བཞིན་དུ་དེ་ནས་དྲངས་ཡོང་དུས་གང་ལ་འདི་ལ་ཉི་ཁྲི་གི་སྐྱེས་བུ་ཆེན་པོའི་རྣམ་རྟོག་བརྒྱད་རྣམ་འགྲེལ་དུ་ཁ་འཕངས་པ་དེ་བཞིན་དུ་ཉི་ཁྲི་རྣམ་འགྲེལ་ན་ཡོད་ཅིང་རྒྱུ་མཚན་གཅིག་དེ་རེད་རེད་བ། ཨ་ནི་དེ་ཙམ་དུ་མ་ཟད་གཞན་དབང་དང་ཡོངས་གྲུབ་གཉིས་ཀ་ཡིན་ལུགས་དཔྱོད་པའི་རིགས་པས་དཔྱད་བཟོད་བཀག་པའི་ཕྱིར་དེ་རྒྱུ་མཚན་གཉིས་པ་རེད། གཞན་དབང་དང་ཡོངས་གྲུབ་གཉིས་ཀ་ཡིན་ལུགས་དཔྱོད་པའི་རིགས་པས་དཔྱད་བཟོད་དེ་ལབ་དུས་དོན་དག་བདེན་པར་གྲུབ་པ་དེ་བཀག་བཞག་ཟེར་དབུ་མ་པས་བཤད་པའི་བདེན་གྲུབ་ཡིན་པ་དེ་བཀག་བཞག་ཟེར་དབྱིག་གཉེན་ཡིན་པ་ཡིན་ན་ཁོ་སེམས་ཙམ་པ་ཡིན་པ་ཡིན་ཙང་གཞན་དབང་ཡོངས་གྲུབ་གཉིས་པོ་དེ་བདེན་པར་གྲུབ་པ་རེད་ཟེར་ལབ་ཀྱི་རེད་བ། རྒྱུ་མཚན་གཉིས་པ་དེ་དེ་རེད། ད་རྒྱུ་མཚན་གསུམ་པ་དེ་ལ། དབྱིག་གཉེན་གྱིས་ཡུམ་གྱི་མདོ་ཡི་གི་དགོངས་པའི་དོན་དགོངས་འགྲེལ་དུ་བཤད་པ་བཞིན་དུ་བྱེད་དགོས་པར། རྣམ་བཤད་རིགས་པ་ལ་རྣམ་བཤད་རིགས་པ་ལས་བཤད་པ་དང་བཤད་ཚུལ་ཆེས་ཤིན་ཏུ་མི་མཐུན་པའི་ཕྱིར་དབྱིག་གཉེན་གྱིས་མཛད་པ་མིན་ལ། གལ་སྲིད་དབྱིག་གཉེན་གྱིས་བཞེད་པ་ཅན་འདིའི་གནོད་འཇོམས་དེ་དབྱིག་གཉེན་གྱིས་མཛད་པ་ཡིན་ན། དབྱིག་གཉེན་གྱིས་ཡུམ་གྱི་མདོ་ཡི་གི་དགོངས་པའི་དོན། དགོངས་འགྲེལ་གྱིས་མར་བཀྲལ་བ་བཞིན་དུ། ད་དབྱིག་གཉེན་དེ་སེམས་ཙམ་པ་རེད་སེམས་ཙམ་པ་ཡིན་ཙང་མདོ་སྡེ་དགོངས་འགྲེལ་གྱིས་འཁོར་ལོ་དང་པོ་གཉིས་ཀྱི་དགོངས་པ་འགྲེལ་ཡོང་དུས་བཀའ་ལ་ཡུམ་གྱི་མདོ་ཡི་དགོངས་པ་དེ་འགྲེལ་དགོས་རེད་ཡུམ་གྱི་མདོ་ཡི་དགོངས་པ་འགྲེལ་ཡོང་དུས་དགོངས་འགྲེལ་གྱི་སྐབས་སུ། ཨ་ནི། ཡུམ་གྱི་མདོ་ནས་གཟུགས་ནས་རྣམ་མཁྱེན་གྱི་བར་གྱི་མེད་མེད་གསུངས་དེ་དེ་གཟུགས་ནས་རྣམ་མཁྱེན་གྱི་བར་གྱི་རྟེན་འབྱུང་གི་གཞན་དབང་དེ་དག་དགག་བྱའི་ཀུན་བཏགས་དེའི་ངོ་བོར་མ་གྲུབ་པ་སོགས་ནི་དུགས་སུ་གྱར་ཡོད་རེད་ལ། དེའི་དགོངས་པ་སློབ་དཔོན་དབྱིག་གཉེན་གྱི་རྣམ་བཤད་རིགས་པ་ལ་སོགས་པའི་ནང་ལོགས་ལ་བཀྲལ་ཡོང་དུས་སྒང་ལ་ཡ། དགག་གཞི་གཞན་དབང། དགག་བྱ་ཀུན་བཏགས་ཀྱིས་སྟོང་པ་ཆོས་ཉིད་ཡོངས་གྲུབ་ཏུ་བཤད་པ་དེ་དང་ཆེས་ཤིན་ཏུ་མི་མཐུན་པའི་ཕྱིར་ན་དབྱིག་གཉེན་གྱིས་མཛད་པ་མིན། ད་འོ་ན་སུ་རེད་ཟེར་ན་སྔོན་གྱི་ཡི་གེ་རྙིང་པ་རྣམས་ལས་དཾཥྚ་སེ་ནས་མཛད་པར་གྲགས་པ་ལྟར་ཡིན་ནོ། ད་ད་རེ་ཁ་བྱེ་བ་རེད་བ།

ཉན་ཐོས་ཀྱི་སྐྱེས་བུ་ཆེན་པོའི་རྣམ་རྟོག་བརྒྱད་རྣམ་འགྲེལ་དུ་ཁ་འཕངས་པ་ལབ་དུས་རྣམ་འགྲེལ་ཟེར་ན་བཙུན་པའི་ཉི་ཁྲི་རྣམ་འགྲེལ་དེ་ཆགས་པ་རེད། ད་འཕགས་པ་ཐོགས་མེད་བྱས་ནས་དབྱིག་གཉེན་བྱས་ནས་དེ་ནས་འཕགས་པ་གྲོལ་སྡེ་བྱས་ནས་དེ་ནས་བཙུན་པ་གྲོལ་སྡེ་ཟེར་ལབ་དུས་དུས་ཚོད་ཀྱི་ཆ་ནས་དཔྱད་པ་ཡིན་ན་ཡང་འགྲིག་གི་ཡོད་མ་རེད་ལ། གཙོ་བོ་གཙོ་བོ་དེ་ལ་ཨ་ནི། བཙུན་པ་གྲོལ་སྡེའི་བརྒྱུད་པའི་བླ་མ་གཅིག་ཆགས་སྡོད་དགོས་རེད་དབྱིག་གཉེན་དེ་དབྱིག་གཉེན་དེ། བླ་མས་སློབ་མའི་གཞུང་ལ་ཞལ་འཕངས་མཛད་ཡ་དང་ཁུངས་འཛུགས་ཡ་དེ་ལུགས་སྲོལ་འདྲ་བོ་མེད་པ་བྱས། ཕྱོགས་གཅིག་དེ་རེད་ཕྱོགས་གཉིས་པ་བྱས་ན་དུས་ཚོད་ཀྱི་ཆ་ནས་ཡང་ཆ་འགྲིག་ཡོད་མ་རེད་ར་བ་དབྱིག་གཉེན་སྔས་ལ་སྔས་ལ་ཕེབས་བསྡད་ཀྱི་རེད་འདུག་ག་འོ་དེ་འདྲ་གཅིག་བསམ་བློ་འཁོར་དགོས་རེད་དེའི་སྐབས་སུ་སྒྲུབ་བྱེད་འགྲོ་སྟངས་དེ་ལ། དེ་ནས་ད་གནོད་འཇོམས་ཁོ་རང་ལ་ཚིག་ག་རེ་ཡོད་རེད་ཟེར་ན། ཉན་ཐོས་ཀྱི་རྣམ་པར་རྟོག་པ་རྣམས་ནི་ཇི་སྐད་དུ་རྣམ་འགྲེལ་ལས་བཤད་པ་བཞིན་ནོ། དེ་ཡོད་རེད་ད། བྱས་ཙང་དབྱིག་གཉེན་ཡིན་པ་ཡིན་ན་དེའི་སྔས་ལ། དེ་ནས་ཉི་ཁྲི་རྣམ་འགྲེལ་དེ་བརྩམས་ཚར་བ་ཅིག་གོ་དགོས་འདུག་པ་དེ་ཡོང་ཡ་ཡོད་མ་རེད་དེ་རེད། ཉན་ཐོས་ཀྱི་རྣམ་པར་རྟོག་པ་རྣམས་ནི་ཇི་སྐད་དུ་རྣམ་འགྲེལ་ལས་བཤད་པ་བཞིན་ནོ་ཟེར་ཏེ་འོ་ང་ཚོ་དོགས་གནས་འདྲ་བོ་གཅིག་དེ་རེད་ར་བ། དེའི་ཕྱིར། ད་དེ་ནས་ད་ཉན་ཐོས་ཀྱི་སྐྱེས་བུ་ཆེན་པོའི་རྣམ་རྟོག་བརྒྱད་པོ་དེ་ག་རེ་རེད་ཟེར་ལབ་ན་ཡང་དེའི་གྲངས་ཀ་དེ། དེ་ནས་དུས་འཁྱུག་འགྲོ་བ་བྱེད་ན་དེའི་གྲངས་ཀ་དེ་གོ་དགོས་རེད་བྱས་ན། འདོད་པ་ཆུང་བ་དང་ཆོག་ཤེས་པ་དང་བརྩོན་འགྲུས་རྩོམ་པ་དང་རབ་ཏུ་དབེན་པ་དང་མཉམ་པར་བཞག་པ་དང་དྲན་པ་ཉེ་བར་བཞག་པ་དང་ཤེས་རབ་སྒོམ་པ་དང་སྤྲོས་པ་ལ་མངོན་པར་མི་དགའ་བ་དེ་བརྒྱད་པོ་དེ་རེད། རེད་པ། རིག་ས་རེད་པ། འདོད་པ་ཆུང་བ་ཆོག་ཤེས་པ། འདོད་ཆུང་ཆོག་ཤེས། བརྩོན་འགྲུས་རྩོམ་པ། རབ་ཏུ་དབེན་པ་མཉམ་པར་བཞག་པ་དྲན་པ་ཉེ་བར་བཞག་པ།